ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་འདི་ལོའི་སྲིད་སྐྱོང་དང་སྤྱི་འཐུས་གཉིས་ཀྱི་སྔོན་འགྲོའི་འོས་བསྡུ་དང་འབྲེལ་བའི་དྲིལ་བསྒྲགས་ལས་རིམ་མང་ཆེ་བ་ཅིག་སྤྱི་ཚོགས་དྲ་ལམ་ངོ་དེབ་དང་ཡུ་ཀྲུབ་དེ་ག་ནང་བཞིན Instagram དང Twitter ལ་སོགས་ཀྱི་ཐོག་ནས་སྤེལ་ཡོད་རེད། དེ་སྔ་ཡིན་པ་ཡིན་ནའི། འོས་བསྡུ་གི་དྲིལ་བསྒྲགས་ལས་འགུལ་མང་པོ་ཅིག་སྤྱི་ཚོགས་དྲ་ལམ་ཐོག་ནས་སྤེལ་གྱི་ཡོད་རེད་དེ། འདི་ལོའི་དྲིལ་བསྒྲགས་ལས་འགུལ་མང་ཆེ་བ་ཅིག་སྤྱི་ཚོགས་དྲ་ལམ་ཁག་གི་ཐོག་ནས་སྤེལ་དགོས་པ་བྱུང་ཡོད་རེད་སོང་ཙང་ད་རིང་གི་ལས་རིམ་འདིའི་ནང་ལོགས་ལ་སྤྱི་ཚོགས་དྲ་ལམ་གྱིས་སྲིད་སྤྱི་གཉིས་ཀྱི་འོས་བསྡུ་བརྒྱུད་རིམ་དང་འོས་བསྡུ་མཇུག་འབྲས་སོགས་ལ་ཕན་ནུས་ག་འདྲ་བྱུང་ཡོད་པའི་ཐད་ལ། སྲིད་སྐྱོང་འོས་མི་ཞིག་གི་དྲ་ཐོག་དྲིལ་བསྒྲགས་ལས་རིམ་གྱི་འགན་འཁུར་མཁན་ཐུབ་བསྟན་ལྕགས་རི་ཤར་ལགས་དང་བོད་དོན་ལས་འགུལ་བ་བསྟན་འཛིན་བརྩོན་འགྲུས་ལགས་དེ་ག་ནང་བཞིན་ནམ་རྒྱུན་སྤྱི་ཚོགས་དྲ་ལམ་བེད་སྤྱོད་ཤུགས་ཆེན་པོ་བྱེད་མཁན་དགེ་བཤེས་ངག་དབང་བསོད་ནམས་ལགས་གསུམ་མཉམ་དུ་གླེང་མོལ་ཞུ་བའི་ཐབས་ཤེས་བྱེད་ཀྱི་ཡིན་རྣམ་པ་གསུམ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་ནས་བཀའ་འདྲི་ཞུ་ས་དང་པོ་དེ་ཐུབ་བསྟན་ལྕགས་རི་ཤར་ལགས་ཡིན། ཐུབ་བསྟན་ལགས་ད། འདི་ལོ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་གི་སྔོན་འགྲོའི་འོས་བསྡུའི་སྐབས་སུ་སྲིད་སྐྱོང་དང་སྤྱི་འཐུས་འོས་མི་ཚོ་གི་སྤྱི་ཚོགས་དྲ་ལམ་བེད་སྤྱོད་བྱེད་ཕྱོགས་དེ་ག་འདྲ་འདྲ་ཅིག་བྱུང་སོང་དགོངས་ཀྱི་འདུག་གས། ད་ཅིག་འོས་མི་ཚོ་གིས་དྲ་ལམ་གཙོ་ཆེ་བ་ག་རེ་ག་རེ་བེད་སྤྱོད་བྱས་ཡོད་རེད་དྲ་ལམ་ཐོག་ནས་དྲིལ་བསྒྲགས་ལས་འགུལ་སྤེལ་སྟངས་དེ་འགྲེལ་བཤད་ཅིག་སྐྱོན་གནང་དང། ད་ལོ་སྲིད་སྤྱི་གཉིས་ཀྱི་འོས་བསྡུ་དེ་ལ་གང་ལྟར་ཏོག་དབྱིབས་ནད་ཡམས་ཀྱིས་བྱས་ནས་ད། སྤྱི་ཚོགས་དྲ་རྒྱ་བེད་སྤྱོད་མ་བཏང་རང་བཏང་འདྲ་པོ་ཞིག་ཐུག་པ་རེད་ཨ་ནི་མང་ཆེ་གཅིག་གིས་གང་ལྟར་བེད་སྤྱོད་ཡག་པོ་བཏང་གནང་སོང་ཁོ་ལྟ་བུ་ལག་ཆ་འདྲ་པོ་ཞིག་ཆགས་ཀྱི་ཡོད་པ་སོང་ཙང་སྤྱི་ཚོགས་དྲ་རྒྱ་དེ་བེད་སྤྱོད་ཡག་པོ་ཞེ་པོ་ཅིག་བཏང་གནང་སོང་ཁ་ཤས་གཅིག་གིས། ཞེ་དྲག་ཞེ་དྲག་བཏང་གནང་ཡོད་མ་རེད་ད་འོས་མི་ང་རང་ཚོ་ཧ་གོ་དགོས་རེད་ཨ་ནི། གཅིག་གཉིས་ཀྱིས་དེ་འདྲའི་རེད་ཞེ་དྲག་ཤ་ད་གང་རྗེས། འདི་ནང་ལོགས་ལ་སྤྱི་ཚོགས་དྲ་རྒྱ་ནང་ལོགས་ལ་གང་ལྟར Facebook Twitter Instagram YouTube ད་སྣེ་ཁ་འདྲ་མི་འདྲ་ཡོད་རེད་དེ་ད་མང་ཤོས་འདྲ་པོ་ཞིག་ངའི་བསམ་པ་ལ Facebook ངོ་དེབ་བེད་སྤྱོད་བཏང་སོང་ལ་ངོ་དེབ་ནང་ལོགས་ལ་དམིགས་བསལ་གྱི་བེད་སྤྱོད་ཤུགས་ཆེན་པོ་འདི་ཐད་གཏོང་བརྒྱུད་ནས་བཏང་ཡ་དེ་ད་དཔེར་ན་སྐུ་ངོ་སྤེན་པ་ཚེ་རིང་ལགས་ཡིན་པ་ཡིན་ན་ཐད་གཏོང་མང་པོ་ཞེ་པོ་ཅིག་བཏང་གནང་ནས་སྐད་ཆ་གཙང་མ་བཟོ་ཡ་དང་དྲི་བ་དྲིས་ལན་དང་ཚང་མ་གསལ་གསལ་ཏིང་ཏིང་བཟོ་ཡ་འདི་བཟོས་སོང་དེ་ག་ནང་བཞིན་ད་འོས་མི་ཚང་མས་བེད་སྤྱོད་ཡག་པོ་ཞེ་པོ་ཅིག་བཏང་སོང་ད་འདི་སྤྱི་ཚོགས་དྲ་རྒྱ་གཅིག་པོ་མ་ཡིན་པ་ཡང Telegram དང WhatsApp དང་དེ་རིགས་འདི་བེད་སྤྱོད་དཔེ་མ་སྲིད་པའི་ཡག་པོ་བཏང་སོང། ཡག་པོ་ཟེར་དུས་བཟང་པོ་ངས་ཡིན་གཅིག་མིན་གཅིག་སྡུག་ཅག་ཏུ་ཡག་པོ་ལོས་བརྩོན་པ་ལ་ག་རེ་ལབ་དགོས་རེད་སེམས་པ་ནག་པོ་བྱས་ད་ཨ་ནི་དཔེ་ལྟ་ཞེ་པོ་ཞིག་བཟང་བོ་དེ་འདྲའི་གལ་ལག་མེད་ད། བེད་སྤྱོད་རང་དངོས་གནས་ཀྱི use ཡག་པོ་ཞེ་པོ་ཅིག་བྱས་སོང་ཨ་དེ་ག་ནང་བཞིན WhatsApp བྱས Telegram བྱས Facebook Messenger བྱས་ཨ་ནི Europe དང་ཨ་རིའི་ས་ཆ་ཁ་ཤས་ཞིག་ལ WeChat བེད་སྤྱོད་ཞེ་པོ་ཞིག་བཏང་གནང་སོང Telegram དང WhatsApp ཡིན་པ་ཡིན་ན་དེའི་ནང་ལོགས་ལ། ཚོགས་པ་ཆུང་ཆུང་བྱས་ཡང་ཚོགས་པ་ནང་ལ་ཚོགས་པ་ཆུང་ཆུང་དེ་འདྲ་བྱས་ཨ་ཁོ་རང་ཚོ་ཁོ་རང་ཚོ་སྒྲིག་འཛུགས་ར་ཅིག་བྱས་ཨ་གཅིག་གིས་གང་ནས་མ་བཀྲམས་པ་ཡིན་ན་བད། སྡེབ་གཅིག་ལ་སྟོང་ཕྲག་མང་པོ་ལ་སྤེལ་ཡས་ཀྱི་དེ་འདྲའི་བེད་སྤྱོད་ཡག་པོ་ཞིག་བཏང་གནང་སོང་བསམ་གྱི་འདུག་ལགས། བརྩོན་འགྲུས་ལགས་འདི་བྱེད་སོང་ཙང་སྲིད་སྐྱོང་དང་སྤྱི་འཐུས་ཀྱི་འོས་མི་ཚོ་གི་གཅིག་སྤྱི་ཚོགས་དྲ་ལམ་བེད་སྤྱོད་བྱེད་ཕྱོགས་ཐད་ལ་བརྩོན་འགྲུས་ལགས་ལ་ཐུགས་སྣང་འགྲོ་རྒྱུ་ག་འདྲ་བྱུང་སོད། ད་སྤྱི་ཚོགས་དྲ་ལམ་བེད་སྤྱོད་བཏང་སྟངས་ཀྱི་ཐོག་ནས་གཅིག་ནས་ད་འདྲའི་ནང་ལ་ཡ་འགྱུར་བ་རྣམ་པ་སྣ་མང་པོ་གཅིག་བྱུང་སོང་བསམ་གྱི་འདུག་གཅིག་ནས་ད་འདྲ་སྔོན་མ་ཡིན་ན་ད་མང་ཆེ་ངོ་དེབ་བེད་སྤྱོད་བཏང་གི་ཡོད་རེད་ད་ལོ་ད་ལྟ་ཏར་འཕྲིན་ཚོགས་པ་ཞེས་བྱས Telegram ཨ་ནི་བེད་སྤྱོད་བཏང་བྱས་ཕ་གིའི་ནང་ལ་ཡ་ད་བགྲོ་གླེང་རྣམ་པ་མང་པོ་ཚུགས་ཡས་ཚོགས་པ་སྐོར་དཔེ་མང་པོ་ཚུགས་ཡས་དེ་ཡི་སྔོན་མ WeChat བེད་སྤྱོད་བཏང་ཡས་སྐད་འཕྲིན་བེད་སྤྱོད་བཏང་ཡས་དེ་ནས་ད་དེ་ཚོགས་པ་ཟེར་བྱས་ཚུར་བོད WeChat དེ་ཧ་ལམ་ད་མེད་པ་འདྲ་བོ་ཅིག་བཟོས་དེ་འདྲའི་ཐོག་ནས་འགྱུར་བ་གང་ལ་གང་འཚམས་དེ་འདྲའི་ཅིག་ཕྱིན་བྱས་དེའི་ཐོག་ནས་སྤྱི་ཚོགས་དྲ་ལམ་རང་ནང་ལ་ཡ་ད། སྲིད་སྤྱི་གཉིས་ཀྱི་བགྲོ་གླེང་སྐོར་ལ། ད་གཅིག་ཕར་མཉམ་ཞུགས་བྱེད་ཡག་རེད་ཁྱབ་བསྒྲགས་བྱེད་ཡག་རེད། འདི་ཁྱབ་ཆེན་པོ་ཞེ་པོ་ཅིག་བེད་སྤྱོད་བཏང་སོང་བསམ་གྱི་འདུག་ཡིན་པ་ཡིན་ནའི། འདི་གཅིག་པོ་མ་རེད་ཡང་གཞིས་ཆགས་ཁག་ནང་ལ་ཡང། དེ་འདྲའི་གི་ལག་ཐོགས་ཁ་པར་འདི་འདྲའི་རིགས་བེད་སྤྱོད་མ་བཏང་པ་གང་ཞིག་ལ་ལག་ཐོགས་ཁ་པར་ལ་ན་ཚ་གང་བྱས་ཁ་པར་ལེན་ཐུབ་མ་ཐུབ་མ་ཤེས་མཁན་དེ་འདྲའི་མི་རབས་རྒན་པ་ཚོ་ཡང་འདིའི་ཟུར་ལ་ཡོད་འདི་ནས། ཟུར་ལ་ལས་པ་ནང་བཞིན་བྱས་ནས། འདི་འདྲ་སོང་ཙང་ཡང་སྲིད་སྤྱི་གཉིས་ནང་ལ་ཡང་ཁྱབ་བསྒྲགས་བྱེད་མཁན་མང་པོ་ཅིག་གིས་སོ་སོའི་འབྱར་རིས་འདི་གཞིས་ཆགས་རང་ལ་ཡང་རྐང་བཙུགས་ནས་འབྱར་ག་བཏང་བྱས། ཨཱ་ནི། ཁྱབ་བསྒྲགས་བྱེད་ཡ་དེའི་ལས་རིམ་དེ་འདྲ་བྱས་བྱུང་སོང། བྱས་ཙང་སྤྱི་བཏང་གི་སྤྱི་ཚོགས་དྲ་ལམ་བེད་སྤྱོད་ཤུགས་ཆུང་བཏང་པ་ཡིན་པ་གང་ཞིག་ལ་ཡང། དངོས་སུ་འབྱར་རིས་གཞིས་ཆགས་རང་ལ་ཡང་སླེབས་ཐུབ་ཡ་མིག་གིས་མཐོང་ཐུབ་ཡའི་སྐོར་ར་རྒྱག་ཡ་དེ་སྐོར་ར་རྒྱག་ས་དེ་འདྲས་དང་དགོན་པ་དེ་འདྲས་དང་ཁྲོམ་ས་ཁག་ལ་ཡང་འབྱར་ཐུབ་ཡ་དེ་འདྲས་ཀྱི་ཁྱབ་བསྒྲགས་འདི་འདྲ་ཡང་བྱུང་སོང་ཞེས་བྱས་དངོས་སུ་དུས་མཐོང་བས་དང། དགེ་བཤེས་ངག་རྣམ་ལགས་ད་སྲིད་སྐྱོང་འོས་མི་ཚོའི་བར་ལ་ད་དྲ་ལམ་བེད་སྤྱོད་བྱེད་ཕྱོགས་ཐད་ལ་ཁྱད་པར་འགྲོ་བ་དེ་འདྲའི་ག་རེ་གཟིགས་སོང་ད་འོས་མི་ཁ་ཤས་ཀྱིས་དྲ་ལམ་ཅིག་བེད་སྤྱོད་ཤུགས་ཆེ་བ་གང་ད་ནུས་པ་ཆེ་བ་བཏང་ཐུབ་པ་དེ་འདྲའི་དང་ཁ་ཤས་ཀྱིས་ཡང་ཅིག་དེ་ཙམ་གྱི་དྲ་ལམ་བེད་སྤྱོད་ཤུགས་ཆེན་པོ་བྱེད་མ་ཐུབ་པའི་མ་ཐུབ་པ་སོགས་ཀྱི་ཐད་ལ་ཅིག་ཁྱོད་རང་ལ་དགོངས་ཚུལ་འདྲ་བོ་ཅིག་ག་རེ་བྱུང་སོང། ངས་ཅིག་དེ་འདྲ་དོ་སྣང་བྱས་བསྡད་དུས་འོས་མི་རྣམས་ལ་ཡང་བྱས་ན། སྐུ་ངོ་འབྲོང་ཆུང་དངོས་གྲུབ་ལགས་དངོས་སུ་ཁོ་རང་སྐུ་སྒེར་ངོས་ནས་སྤྱི་ཚོགས་དྲ་ལམ་བེད་སྤྱོད་བཏང་གནང་ཡོད་མ་རེད། ཨ་ནི་དེ་ནས་སྐུ་ངོ་རྒྱ་རི་སྒྲོལ་མ་ལགས་ཞེ་དྲག་རང་དེ་མོ་རང་རང་གིས་དྲ་ལམ་བརྒྱུད་ནས་བཀའ་མོལ་གནང་ཡག་དང་དེ་འདྲའི་ཤུགས་ཆེན་པོ་གང་ཡང་མི་འདུག་པ། ད་དེ་ནས་སྐུ་ངོ་སྐལ་རྡོར་ལགས་དང་སྤེན་པ་ཚེ་རིང་གཉིས་ཁོ་རང་གཉིས་དེ་དྲ་ལམ་བརྒྱུད་ནས་བཀའ་མོལ་གསུང་ཡག་དེ་ཤུགས་ཆེན་པོ་ཡོད་རེད་དེའི་ནང་ནས་ཀྱང་སྐུ་ངོ་སྤེན་པ་ཚེ་རིང། ཞེ་དྲག་ཤུགས་ཆེན་པོ་རེད་ཨ་ནི་དེ་འདྲ་དེ་འདྲ་ད་ག་རེ་ལུག་རྫི་བཀྲ་ཤིས་སྟོབས་རྒྱལ་ཁོ་རང་ནི་ག་དུས་ན་ཅིག་སོང་སོང་བསྡད་སྡོད་ཀྱི་འདུག་པ་བྱས་ཙང་ད་སྣ་མིན་སྣ་ཚོགས་རེད་ཤག་ཡིན་ན་ཡང་ད་ངས་དེ་འདྲ་ཁོ་རང་ཚོ་དེ་འདྲ་འོས་མིའི་ནང་ལོགས་ནས་ད་ཅིག་ང་རང་ངོས་ནས་ཅིག་རེ་ཞིག་འཚམས་པ་ཅིག་ཤུགས་ཆེ་དེ་གའི་བཀའ་མོལ་དེ་འདྲ་མི་མང་ལ་ཡོངས་གྲགས་གཏམ་བཤད་གནང་དུས་དེ་གའི་ཉན།

ཉིས་སྟོང་བཅུ་དྲུག་བར་དུ་ཁྱབ་ཆེ་ཤོས་རེད། ཁྱབ་ཆེ་ཤོས་ཡིན་པ་གང་ཞིག་ལ། འདི་གི་ཉམས་མྱོང་གི་ཐོག་ནས་ག་རེ་གསལ་པོ་གཅིག་མཐོང་ཡ་འདུག་ཟེར་ན། བོད་པའི་སྤྱི་ཚོགས་ནང་ལོགས་ལ་ཡ། སོ་སོའི་ལག་ཐོགས་ཁ་པར་ལ། པར་གཅིག་ཡང་ན་སྒྲ་གཅིག་ཡང་ན། བརྙན་ཐུང་གཅིག་ལྟ་ཡས་མཐོང་ཡས་ཡོད་པས་ན་ལམ་སང་ཡིད་ཆེས་འགྲོ་གི་འདུག་བ། ཨ་ནི་ཁོ་གཅེས་གྲོགས་ཆགས་ཡས་ཀྱི་ཉེན་ཁ་ཆགས་ཡོང་འདུག་བ། འདི་ཡིན་པ་སོང་ཙང་ཉིས་སྟོང་བཅུ་དྲུག་ལ་ཡང་ཨ་ནི་གཅིག་ད་པར་རྫུན་བཟོ་བྱེད་ཡས་ནས་རེད་སྒྲ་འཇུག་རྫུན་མ་བཟོ་ཡས་ནས་རེད། འདི་བཟོ་མཁན་མང་པོ་འདུག་འདི་ལ་ཡིད་ཆེས་བྱས་བྱས་ཧ་ཅང་འུ་ཐུག་ཧོན་ཐོར་མགོ་སྐོར་ཐེབས་ཡས་དེ་མང་ཤོས་བྱུང་ཡོད་རེད་འདི་ཡིན་པ་སོང་ཙང་སྤྱི་ཚོགས་ནང་ལོགས་ལ་ཡང་ཨ་ནི་དཀྲུག་ཤིང་རྒྱབ་ཡས་དེ་ཤུགས་ཆེན་པོ་ཞེ་པོ་ཅིག་བྱུང་སོང་ང། འདི་ཡིན་པ་སོང་ཙང་ང་ཚང་མ་གཅིག་གི་འུ་ཐུག་ཡོད་རེད་བའི་དེ་འདྲའི་ཆགས་ཡོད་རེད། ད་ད་ལྟ་ལོ་ལྔའི་གཞུག་ལ་ད་ད་ལྟའི་སྤྱི་འཐུས་གཉིས་ཀྱི་འོས་བསྡུ་འདི་ནང་ལོགས་ལ་ཡང། འདི་ནང་བཞིན་རྫུན་བཟོ་བྱེད་མཁན། ཁྱབ་བསྒྲགས་ལོག་པ་བྱེད་མཁན།

བསམ་ཚུལ་འགྱུར་བ་ཐེབས་ཡ། བྱས་ཙང་འདི་བཟོ་མཁན་འདི་གི་ཚོད་དཔག་ག་རེ་རེད་ཟེར་ན་འདི་འདྲས་ཅིག་བཟོས་པས་ན་ཨ་ནི་མི་གཞན་པ་ཅིག་འདི་གི་རྒྱབ་ལྗོངས་དང། འདི་གི་དངོས་ཀྱི་གནས་སྟངས་འདི་བརྟག་དཔྱད་མ་བྱས་པ་ལ་ལམ་སང་ཡིད་ཚིམ་པ་ཡང་ན་ཡིད་ཆེས་འབྱུང་གི་རེད་བསམ་བསམ་གི་ཚོད་དཔག་ད་ག་རང་ཐོག་ནས་འདི་འདྲས་བཟོ་མཁན་ཡོང་གི་འདུག་བྱས་ཙང་སྤྱི་ཚོགས་དྲ་ལམ་ཟེར་མཁན་དེ་སྤྱིར་བཏང་ནས་ཁྱབ་སྤེལ་བྱེད་ཐུབ་གི་ཡོད་རེད་དེ། ཨ་ནི་བདེན་པ་ཅིག་ཁྱབ་སྤེལ་བྱས་པས་ནས་རེད་རྫུན་མ་ཅིག་ཁྱབ་སྤེལ་བྱས་པས་ནས་རེད། སུ་འདྲ་ཅིག་གིས་དེ་ལ་ཡང་རྩད་གཅོད་བྱེད་ཡག་དང་དེའི་རྒྱབ་ལྗོངས་མ་བལྟས་པ་ན་ཡང། བདེན་པའི་རྒྱབ་སྐྱོར་དང་ཡིད་ཆེས་བྱེད་པ་ནང་བཞིན། རྫུན་མ་དང་མ་བུའི་བཟོས་པ་དེ་ལ་ཡང། ཡིད་ཆེས་དང་དེ་བྱས་ནས། མིའི་བསམ་བློ་འགྱུར་བ་ཐེབས་བྱས། དེའི་དེ་འདྲ་ཤུགས་རྐྱེན་གང་ལ་གང་འཚམ། ད་ལྟའི་སྔོན་འགྲོའི་འོས་བསྡུ་ནང་ལ་ཡང་བྱུང་སོང་བསམ་གྱི་འདུག། དེ་བཞིན་ང་བསམ་ལ་དེ་སྔའི་སྔོན་འགྲོའི་འོས་བསྡུ་དང་ད་སྔོན་འགྲོ་དང་དངོས་གཞི་གི་འོས་བསྡུ་ཁག་དང་མཚུངས་བསྡུར་སྒྲོག་བྱེད་བྱས་པ་ཡིན་ན། ད་ལོ་ལོ་གི་འོས་བསྡུའི་སྐབས་སུ་འོས་མི་ཚོ་དང་འོས་འཕེན་མི་མང་གཉིས་ཀྱི་སྤྱི་ཚོགས་དྲ་ལམ་བེད་སྤྱོད་བྱེད་ཕྱོགས་བར་ལ་ཁྱད་པར་དང་འགྱུར་བ་ཆེ་ཤོས་དེ་ཁྱེད་རང་ལ་ཐུག་ན་ག་རེ་བྱུང་སོང། དེ་འདྲ་སྤྱི་ཚོགས་དྲ་རྒྱ་སམ་དེ་འདྲ་ངོ་དེབ་དང་ཀྲུའི་ཐེར་དང་དེ་འདྲ་རིགས་མང་པོ་ཅིག་ཡོད་རེད་བ། དེ་འདྲས་ང་རང་སྒེར་ངོས་ནས་བེད་སྤྱོད་བཏང་ཡས་དེ་ཉིས་སྟོང་བཅུ་དགུ་གི་སྤྱི་ཟླ་དང་པོའི་ནང་ལ་མ་གཏོགས་བེད་སྤྱོད་དེ་བེད་སྤྱོད་བཏང་མ་མྱོང། ད་ང་ཚོ་དེ་འདྲ WhatsApp དྲ་བ་འདྲས་དང WeChat དང་དེ་འདྲས་སྔོན་མ་བེད་སྤྱོད་བཏང་གི་ཡོད་རེད་བ་དེ་འདྲས་དེ་ཡོད་རེད་ད་ཉིས་སྟོང་བཅུ་དྲུག་ལོ་གི་འོས་ཤོག་སྐབས་དུས། དེ་འདྲའི་གི་ག་སོ། སྤྱི་ཚོགས་དྲ་རྒྱའི་ནང་ལ་འཁྲུག་ཆ་དོད་པོ་དང་དེའི་སྐོར་གནས་ཚུལ་ཤེས་ཀྱི་མེད། བྱས་ཙང་དེའི་སྐོར་ཉམས་མྱོང་ངས་ཞུ་ཡས་མེད་ད་དེ་འདྲ་དེ་ལ། ཁོ་རང་ཚོ་རྣམ་པ་གསུངས་པ་དང་མ་འདྲ་བ་ངར་ག་རེ་ཞུ་ཡས་བྱོས་ཡོད་ཟེར་ན། སྐྱོན་བརྗོད་བྱེད། ཕན་ཚུན་གྱི་ད་གང་ལྟར་རྒྱབ་སྐྱོར་བ། ག་ཚོད་ར་འོས་མི་ལངས་མཁན་ཁ་ཤས་ངའི་ཁོ་རང་ཚོ་གི་རྒྱབ་སྐྱོར་བ་ཡིན་ན་ཡང་རེད་ཡིན་ན་ཡང་སྐབས་འཚོལ་བ་དེ། རྒྱ་མི་གི་དངུལ་བུན་ཟ་ནས་ཡང་དུ་བ་དཀྲུགས་ཤིང་རྒྱག་མཁན་ནི་ནི་རེད་ཡང་དོལ་རྒྱལ་ཚོགས་པའི་མི་དེ་འདྲ་ཡ་དོལ་ནི་གོ་སྐབས་ཟིན་ད་གང་ལྟར་ངོ་དེབ་ནང་ལོགས་ལ་སོ་སོའི་མིང་དངོས་སུ་མེད་མེད་མེད་བ་གངས་རིའི་ཕྲུ་གུ་ཟེར་རོགས་འདེད་དང། དེ་འདྲའི་མིང་ཅིག་དོལ་ཐུག་གི་མིང་ཅིག་བེད་སྤྱོད་བཏང། པར་རིས་ཅིག་བེད་སྤྱོད་བཏང་ནས། སྒྲ་མ་རེད་པས་གོ་སྐབས་རག་གི་འདུག་བ། ད་དེ་འདྲ་བྱས་ནས་གང་ལྟར་སྤྱི་ཚོགས་ནང་ལ་དཀྲུགས་ཤིང་རྒྱག་ཡ་གི་ཉེན་ཁ་ཅིག་ཡོད་ཡ་ཡོད་རེད་ད་ཡིན་ན་ཡང་ཉེན་ཁ་ཁོང་ཚོས་རྒྱབ་ཡ་དེ་གང་ལྟར་འོས་མི་བཞེངས་མཁན་མི་ཚོ་ལ་སྐྱོན་བརྗོད་བྱེད་ཡ་འདུག་འོས་མི་བཞེངས་མཁན་མི་ཚོ་ཁོ་རང་ཚོ་ཡང་ངོ་དེབ་ནང་ལ་སྐྱོན་བརྗོད་དངོས་གནས་ཚད་མཐུན་ཅིག་ཡིན་པ་ཡིན་ན་དེ་ལ་གསལ་བཤད་བྱེད་ཡ་གི་གོ་སྐབས་ཡག་པོ་བྱུང་སོང་བསམ་གི་འདུག། སྲིད་སྐྱོང་འོས་མི་ཚོ་གིས་འོས་མི་ཡིན་ནའི་འདྲ་འོས་མི་ལ་རྒྱབ་སྐྱོར་བྱེད་མཁན་ཚོ་གིས་སྤྱི་ཚོགས་དྲ་ལམ་བེད་སྤྱོད་བྱེད་ཕྱོགས་འདི་གིས་སྔོན་འགྲོའི་འོས་བསྡུ་གི་མཐའ་མའི་གྲུབ་འབྲས་ལ་ཤུགས་རྐྱེན་འགྲོ་བ་དེ་འདྲའི་ཕྱིན་ཡོད་རེད་ཡོད་མ་རེད་བ་དཔེར་ན། གཅིག་འོས་མི་གང་ཟག་བྱེ་བྲག་པ་གཅིག་གིས་སྤྱི་ཚོགས་དྲ་རྒྱ་ནུས་བ་དང་ལྡན་པ་ཚད་དང་ལྡན་པ་བེད་སྤྱོད་བཏང་ཐུབ་ཡོད་ན། དེ་གིས་ཡང་གྲུབ་འབྲས་ཡག་ག་ཆུང་ག་དེ་འདྲའི་ཐུགས་སྣང་འགྲོ་ཡོང་གི་འདུག་བས། ཕལ་ཆེར་ཁྱད་པར་ཁྱད་པར་སོང་ཡོད་གི་རེད་བསམ་གི་འདུག་རེད་བ།

གཏན་མ་འཁེལ་བ་རིགས་གཅིག་འདི་ལྟ་སྟེ་སྐོར་སྐྱོད་དང་དྲིལ་བསྒྲགས་དང་དེ་འདྲའི་ཐོག་ནས་ཁྱད་པར་འགྲོ་གི་ཡོད་ཀྱི་རེད་བསམ་གྱི་འདུག་མ་གཏོགས་གཞན་གཞན་གཏན་འཁེལ་བ་མིན་འགྲོ་བསམ་ཚུལ་རེད། ང་རང་བསམ་ཚུལ་དེ་འདྲ་ཅིག་ཡིན། ཐུབ་བསྟན་ལགས་འདི་ཐད་ལ་ཁྱེད་རང་དགོངས་ཚུལ་རོབ་ཅིག་ག་རེ་ཡོད་ད་སྤྱི་ཚོགས་དྲ་རྒྱ་བེད་སྤྱོད་ཤུགས་ཆེ་ཆུང་བཏང་ཐུབ་མ་ཐུབ་ཀྱི་འོས་བསྡུ་གི་གྲུབ་འབྲས་ལ་ཁྱད་པར་ག་ཚོད་ཕྱིན་ཡོད་རེད་དགོངས་ཀྱི་འདུག་ད་ལོ་ལོ་གི་སྔོན་དུས་སྔོན་འགྲོའི་འོས་བསྡུའི་གྲུབ་འབྲས་ལ། ལོ་ལོ་ད་ལྟ་དགེ་བཤེས་ལགས་ཀྱི་གསུང་བ་ནང་བཞིན་རེད་མི་མང་ཅིག་ངའི་བསམ་པ་ལ་ཡང་སྔ་ས་ནས་ཐག་གཅོད་ཚར་སྐྱོག་འདྲ་པོ་ཅིག་ཡིན་ས་རེད་ནས། ད་ཁ་ཤས་ཁ་ཤས་ཀྱིས་ཐག་མ་གཅོད་སྐྱོག་དང་ཨ་ན་ཁ་ཤས་དོགས་པ་ཡོད་སྐྱོག་དང་དེ་འདྲས་ལ་སྤྱི་ཚོགས་དྲ་རྒྱ་དངོས་གནས་དངོས་གནས་ཁོ་རང་བེད་སྤྱོད་ཆེན་པོ་བྱུང་ཡོད་རེད་བསམ་གྱི་འདུག་ཨ་ན་སྐུ་ངོ་སྤེན་པ་ཚེ་རིང་ལགས་ཨ་ན་ཡང་སེ་ཡང་སེ live ཕེབས་ཡ་དེ་དངོས་གནས་དྲང་གནས་ཀྱི་མི་མང་པོ་ཞེ་པོ་ཅིག་གིས་ཁོ་རང་སྐོར་ལ་ཧ་གོ་ཡ་དང་དོགས་པ་དང་དེ་འདྲས་ག་རེ་ཡོད་པ་ནས་གསལ་པོ་བྱ་ཡ་དང་དེ་ཁོ་རང་གིས་བེད་སྤྱོད་ཡག་ཤོས་ཤིག་བཏང་སོང་ང་རང་བསམ་ཚུལ་དེ་འདྲས་ཡོད། བཙན་བྱོལ་ནང་གི་འོས་འཕེན་མི་མང་མང་ཆེ་བ་ཅིག་གཞིས་ཆགས་ཁག་ལ་ཡོད་པའི་ད་བོད་མི་ཚོ་ཆགས་བསྡད་ཀྱི་ཡོད་རེད། སོང་དུས་ལ་ད་རྒྱ་གར་གྱི་ས་གནས་མང་ཆེ་ལ་སྐོར་སྐྱོད་ཐེངས་མང་པོ་གནང་ཡོད་དུས་ཙམ་པ། གཞིས་ཆགས་ཁག་ལ་ཡོད་པའི་འོས་འཕེན་མི་མང་ལྷག་པར་དུ་དགུང་ལོ་བགྲེས་པའི་ཁྲོད་ལ་སྤྱི་ཚོགས་དྲ་རྒྱ་ཅིག་མང་ལོས་འདྲ་ཞིག་སྙོབ་ཐུབ་ཀྱི་ཡོད་རེད་བེད་སྤྱོད་བཏང་མཁན་མང་ལོས་འདྲ་ཞིག་ཡོད་རེད། དེ་ཐད་ལ་ང་ཚོ་མི་རབས་རྒན་པ་ཞིག་ལབ་པའི་སྐབས་ལ་ཡ་མི་རབས་རྒན་པ་ཞིག་གི་རྣམ་པ་གཉིས་རེད་བཞག་གཅིག་ད་ད་ལྟ་ཡིན་པ་ཡིན་ནའི་ལག་ཐོག་ཁ་པར་ཚོ་སོ་སོའི་ཕྲུ་གུ་གིས་ཉོས་བྱས་སྤྲད་ཡོད་པ་ཡིན་ནའི་ད་ལྟ་ཡིན་ནའི་ཕ་གི་ནང་ལོགས་ལ་ཡ་མཉེན་ཆས་དེ་འདྲའི app ཕ་གི་ནང་བཅུག་སྟངས་མ་ཤེས་པ་ཡང་ན་སྒྲ་འཇུག་བྱེད་སྟངས་མ་ཤེས་པ་ཡང་ན་འདི་ག་ལ་པར་སྟོན་སྟངས་མ་ཤེས་པ་ཡང་ན་སྐད་ཆ་ཅིག་བཤད་ཡོད་ན་ད་ག་རང་ལ་ཡ་ལན་རྒྱབ་སྟངས་མ་ཤེས་པ

ཟླ་དྲུག་ཅུའི་བར་དུ་འདི་འདྲ་ཡིན་པས་ན་ད་ག་དབྱིན་ཇི་ཏོག་ཙམ་བཤད་འགྲོ་མཁན་ཅིག། འགྲོ་སྟངས་འགྲོ་ལུགས་ཏོག་ཙམ་ཧ་གོ་མཁན་ཅིག་འདི་འདྲ་ཡིན་པས་ན་ཡང་ལག་ཐོག་ཁ་པར་ཐོག་ནས་ཅིག་དང་ལྷག་པར་དུ་སྤྱི་ཚོགས་དྲ་ལམ་བརྒྱུད་ན་བརྒྱུད་ནས་བོད་ཀྱི་ནང་ལ་ཡང་མི་གཞན་པ་ཀྱི་སྐད་ཆ་བཤད་པ་དེ་འདྲའི་ཉན་ཡ་དང་དེ་ལ་དོ་སྣང་བྱེད་ཡ་ཨ་ནི་ཁ་ཐུག་སྒྲ་འཇུག་རང་གི་ཐོག་ནས་ལན་འདེབས་བྱེད་ཡ་རང་ཨ་ནི་སོ་སོའི་དགའ་མོས་བྱས་པའི་མི་དེ་གི་རྒྱབ་སྐྱོར་ཆེད་དུ་ཨ་ནི་གསལ་བཤད་བྱེད་ཡ་དང་ལན་འདེབས་བྱེད་ཡ་དེ་འདྲའི་བྱེད་ཐུབ་མཁན་དེ་འདྲའི་ཡང་ད་ལྟ་མི་རབས་རྒན་པ་ལབ་དུས་མི་རབས་རྒན་པའི་ནང་ལོགས་རྣམ་གྲངས་གཉིས་ཡོང་གི་འདུག་དེར་ལག་ཐོག་ཁ་པར་ད་ལྟ Smart Phone འདི་བེད་སྤྱོད་བཏང། ཤེས་མཁན་ཅིག་དང་མ་ཤེས་མཁན་འདི་འདྲའི་རིགས་ཅིག་ཆགས་འགྲོ་གི་འདུག། ད་ལྟ་ནི་དགེ་བཤེས་ངག་བསམ་ལགས་ད་སྤྱི་ཚོགས་དྲ་རྒྱ་འོས་བསྡུའི་སྐབས་སུ་གང་ལྟར་ད་སྔོན་འགྲོའི་འོས་བསྡུའི་སྐབས་སུ་བོད་མི་ཚོ་གི་སྤྱི་ཚོགས་དྲ་རྒྱ་ཤུགས་ཆེན་པོ་ཞེ་པོ་ཅིག་བེད་སྤྱོད་བཏང་ཡོད་རེད་དངོས་གཞིའི་འོས་བསྡུའི་སྐབས་སུ་ཡིན་ནའི་ད་ཤུགས་ཆེན་པོ་བེད་སྤྱོད་བཏང་ཡ་ཅིག་ཡོང་གི་རེད་དེ་བྱེད་དུས་ཙམ་པ་སྤྱི་ཚོགས་དྲ་ལམ་ཁག་གིས་འོས་བསྡུ་གི་བརྒྱུད་རིམ་དང་ནི་དམངས་གཙོའི་གི་འཕེལ་རིམ་དང་ཁེ་དབང་འདི་འདྲ་ལ་ཕན་དང་གནོད་ག་འདྲ་རིགས་ཅིག་ཡོང་གི་རེད་དགོངས་ཀི་འདུག་ཡོང་གི་ཡོད་རེད་དགོངས་ཀི་འདུག་བརྒྱ་ཆ་བརྒྱ་ཐམ་པ་ཅིག་ང་ཚོ་ཚོད་དཔག་ཤུགས་ཆེན་པོ་ད་བྱེད་ཐུབ་མ་རེད་ཡིན་ན་ཡང་ང་རང་ཚོད་དཔག་འདུག་ད་ནམ་རྒྱུན་བསམ་བློའི་འཚོ་བ་ནང་ལོགས་ལ་ལྟ་དུས་སྤྱི་ཚོགས་དྲ་རྒྱ་དེ་ད་ལྟ་འོས་བསྡུ་དང་འབྲེལ་བའི་ཐོག་ནས་གནས་ཚུལ་གཅིག་ལངས་ཡོང་ངས་བྱས་ན་གནོད་སོང་ངོ་བསམ་ས་འདྲ་དྲན་གྱི་འདུག་ད་དེ་གནོད་ཡས་དེ་ཡར་བཞེངས་ཡང་འོས་ལ་བཞེངས་མཁན་འོས་མི་ཁོ་རང་ཚོ་མི་སུ་གང་ཅིག་ལ་གས་ཞུ་ཡ་མེད་ད་པན་ཏྲ་སྟོབས་རྒྱལ་ཡིན་ན་འོས་མི་བཞེངས་མཁན་གཞན་པ་ཚོ་ལ་སྐྱོན་བརྗོད་བྱེད་གི་འདུག་བསམ།

མི་མང་གི་ངོས་ནས་མཉམ་ཞུགས་བྱས་ནས་ཞེ་པོ་ཅིག་ཁྱད་པར་ག་ཚོད་འགྲོ་ཡོད་བསམ་ས་ཁག་པོ་རེད་ཤག་ཡིན་ན་ཡང་ལྟ་ཅིག་གནོད་རྐྱེན་དེ་ཏན་ཏན་བྱུང་སོང་བསམ་ས་འདྲ་བོ་དྲན་གྱི་འདུག། རེད་བརྩོན་འགྲུས་ལགས་འདི་ཐད་ལ་དགོངས་ཚུལ་ཅིག་གསུང་དང་སྤྱི་ཚོགས་དྲ་རྒྱ་མེད་བ་ཡིན་ན་ཡུལ་མི་ཚོ་གི་སོ་སོའི་གི་འཆར་སྣང་གང་ལྟར་ལས་རིམ་ཨ་ནི་སོ་སོ་སྒེར་གྱི་ལོ་རྒྱུས་དང་རྒྱབ་ལྗོངས་དང་འདི་ཚོ་མི་མང་ཚོ་ལ་ད་ལྟའི་གི་གནས་སྟངས་དམིགས་བསལ་གྱི་ནད་ཡམས་སྐབས་ཀྱི་གནས་སྟངས་སྐབས་སུ་མི་མང་ལ་ངོ་སྤྲོད་བྱེད་ཐུབ་ཀྱི་མ་རེད་མི་མང་ལ་ངོ་སྤྲོད་མ་ཐུབ་པ་ཡིན་ན་འོས་འཕེན་མི་མང་ཚོ་གི་ད་གང་ལྟར་འོས་སུ་ལ་འཕངས་མ་འཕངས་དེ་ཐག་གཅོད་བྱེད་དཀའ་ལས་ཁག་པོ་ཅིག་ཡོང་གི་རེད་བ་གང་ལྟར་གནོད་མང་བ་བསྐྱལ་ཡོད་པ་ཅེས་དགེ་བཤེས་ལགས་ཀྱིས་གསུངས་རེད་འདི་ཐད་ལ་བརྩོན་འགྲུས་ལགས་ལ་དགོངས་ཚུལ་ག་རེ་ཡོང་གི་རེད། ད་ངའི་བསམ་ཚུལ་ལ་ཡ། ད། སྤྱི་ཚོགས་དྲ་ལམ་འདི་ལག་ཆ་ཅིག་རེད། སྤྱི་ཚོགས་དྲ་ལམ་རང་གི་རང་ངོས་ནས་ཅིག་གནོད་སྐྱལ་ཡ་ད་དེ་འདྲ་གང་ཡང་ཡོད་མ་རེད་ཡིན་ནའི། ད་ང་རའི་བསམ་ཚུལ་ལ་བློ་ཕམ་པ་ཅིག་ལ་ད་ལྟའི་སྤྱི་ཚོགས་ནང་ལ་ཨ་ནི། ད་རུ་ཁག་ད་ངོ་མ་བྱས་ན་གཉིས་ཆགས་བསྡད་ཡོད་རེད་ཨ་ནི་འདི་དངོས་ཡོད་ཀྱི་གནས་སྟངས་འདི་རེད། ཨ་ནི་བྱས་ཙང་ང་རང་ཚོ་མི་མང་ནང་ལ་ཡ་གཞི་རྩའི་ཅིག་གི་རུ་ཁག་གཉིས་ལ་ཡང་དབྱེ་བ་ཕྱེ་འདིའི་གིས་འགྲན་རྩོད་བྱས་ཡོད་ན་སྤྱི་ཚོགས་དྲ་ལམ་འདིས་བེད་སྤྱོད་བཏང་བྱས་འདིའི་གིས་བར་ཐག་ཅིག་དང་འདིའི་གིས་འགྲན་རྩོད་འདི་ནུས་པ་ཤུགས་ཆེ་རུ་བཏང་ཡ་མ་གཏོགས་སྤྱི་ཚོགས་དྲ་ལམ་རང་ལ་ཡང་ཞེ་པོ་ཅིག་གིས་ཡར་ལ་དཀྲི་ས་མི་འདུག་གཙོ་བོ་འདི་ང་རང་སྤྱི་ཚོགས་རང་རེད་ཤག་ད་འདི་མངོན་གསལ་དོད་པོ་ཅིག་མཐོང་ནས་སྔོན་མ་ནས། ཁ་ལ་སྤྱི་འཐུས་ཚོགས་གཙོ་ཟུར་པ་སྤེན་པ་ཚེ་རིང་རྒྱབ་སྐྱོར་བྱེད་མཁན་ཁག་ཅིག་བྱས། ད་ལྟའི་སྲིད་སྐྱོང་གི་བློ་བཟང་སེང་གེ་ལ་རྒྱབ་སྐྱོར་བྱེད་མཁན་ཁག་ཅིག་བྱས། འདི་གཉིས་ཀྱི་འགྲན་རྩོད་དེ་སྔོན་མ་ཕྱིན་ཡོད་རེད། ད་ལྟའི་དེ་ལ་ཡང་དངོས་སུ་དེ་བོ་ཞུ་ཅིག་མདུན་ལ་ཐོན་བྱས་སྟབས་ན་རེ་འོས་བསྡུ་གྲུབ་འབྲས་འདི་འདྲ་བོ་ཅིག་མཐོང་ཡས་འདུག་ད་དེ་ང་རང་ཚོའི་ནང་ལོགས་ནས་དེ་ཅིག་མ་མཐུན་པ་བྱས་འགྲན་རྩོད་ཡོད་ན་དེ་སྤྱི་ཚོགས་དྲ་ལམ་དེ་བེད་སྤྱོད་བཏང་ཡས་ཆོག་པ་རེད་འདི་འདྲ་ཞིག་རེད་བསམ་གྱི་འདུག། རྣམ་པ་གསུམ་ཆར་གྱིས་དྲི་བ་འདི་ལ་བཀའ་ལན་ཞིག་གནང་དང་ད་ལྟ་སྔོན་འགྲོའི་འོས་བསྡུའི་སྐབས་སུ་འོས་མི་ཚོ་དང་གཅིག་འོས་འཕེན་མི་མང་ཚོ་གི་སྤྱི་ཚོགས་དྲ་ལམ་བེད་སྤྱོད་བྱེད་ཕྱོགས་འདི་གི་ཐོག་ནས་དངོས་གཞིའི་འོས་བསྡུའི་སྐབས་སུ་ད་འོས་མི་དང་འོས་འཕེན་མི་མང་གཉིས་ཀྱིས་གཟབ་ནན་བྱེད་དགོས་པ་འདྲ་པོ་ཅིག་ག་རེ་ག་རེ་འདྲ་པོ་ཅིག་ཐུགས་སྣང་ཡོང་གི་འདུག་ད་གཟབ་གཟབ་བྱེད་དགོས་ཡ་འདྲ་པོ་ཅིག་ག་རེ་ག་རེ་ཡོད་རེད་དགོངས་ཀྱི་འདུག་ཐུབ་བསྟན་ལགས་གཅིག་གསུངས་དང། དེ་སྔོན་འགྲོ་སྐབས་ལ་ཐང་ཅིག་དགེ་བཤེས་ལགས་དང་བརྩོན་འགྲུས་ལགས་ཀྱིས་གསུངས་སོང་གང་ལྟར། ཡུལ་མི་གཞན་པ་ཚོ་ལ་ག་འདྲ་བྱུང་ཡོད་མེད་ཅིག་རེད་དེ་ང་རང་ཚོ་གིས་ངའི་རྒྱབ་སྐྱོར་བྱེད་ས་ཡོད་མེད་དེ་གང་ལྟར་མ་ཕེ་ཡ་གོ་ར་མེ་རྡུལ་ཙམ་པ་ཨ་ནི་སྤྱི་ཚོགས་དྲ་རྒྱ་བེད་སྤྱོད་མ་བཏང་རང་བཏང་ཁེས་སུ་ལ་ཨ་ནི་ང་རང་ཚོ་འདི་བེད་སྤྱོད་ཆེན་པོ་ཞེ་པོ་ཅིག་བྱུང་སོང་ཞུ་ཡ་ཡིན། ད་ད་ལྟ་དངོས་གཞིའི་སྐབས་ལ

རེད། བརྩོན་འགྲུས་ལགས་དེའི་ཐད་ལ་ཅིག་དགོངས་ཚུལ་ཅིག་གསུངས་དང་ད་དངོས་གཞིའི་འོས་བསྡུའི་སྐབས་སུ་འོས་མི། དོ་བདག་སོ་སོ་དང་འོས་འཕེན་མི་མང་ཚོ་གིས་ད་སྤྱི་ཚོགས་དྲ་ལམ་བེད་སྤྱོད་བྱེད་པའི་སྐབས་སུ་གཟབ་ནན་བྱེད་དགོས་ཡ་ག་རེ་ག་རེ་འདུག་དགོངས་དོན། རེད། ད་སྤྱི་ཚོགས་དྲ་ལམ་ཟེར་མཁན་དེ་ཁོ་ལག་ཆ་ཅིག་རང་རེད། ཨ་ནི་དེ་ལ་ཡ་དངོས་སུ་མདུན་ལ་ཐོན་དགོས་ཀྱི་ཡོད་མ་རེད། ཨ་ནི་མང་པོ་ཅིག་ནང་ལ་ཡ་མིང་རྫུན་མ་བཟོས་བྱས་ཨ་ནི། སྤྱི་ཚོགས་དྲ་ལམ་ཤུགས་ཆེན་པོ་དེ་འདྲའི་ནང་ལོགས་ཡ་བསམ་ཚུལ་བཤད་བྱས། ཨ་ནི་བསམ་ཚུལ་ཁོ་རང་གི་ཐོག་ནས་ཨ་ནི་བགྲོ་གླེང་གི་ཁ་སྒྱུར་བྱེད་ཐུབ་ཡས་ཀྱི་ནུས་པ་དེ་འདྲའི་ཡོང་གི་ཡོད་པ་སོང་ཙང། ཚང་མས་ཀྱི་གཟབ་གཟབ་བྱེད་ཡས་དེ་དཔེ་གནད་འགག་ཆེན་པོ་རེད་བསམ་གྱི་འདུག་ཕ་གི་ནང་ལོགས་ལ་པར་གཅིག་བཏང་ཡོད་ནའང་རེད། སྒྲ་འཇུག་ཅིག་གཏོང་གི་ཡོད་ནའང་རེད། ལམ་སང་རྩ་བ་ཉིད་ནས་ཡིད་ཆེས་ཀྱི་ཡོད་མ་རེད། ཨ་ནི་ལམ་སང་ཡིད་ཆེས་ཆོག་བྱས་པ་ཡིན་ན་ཨ་ནི་ཁོ་རི་བོང་ཅལ་འདྲོགས་ལབ་ཡས་དེ་ཆགས་འགྲོ་བའི་ཉེན་ཁ་ཡོད་རེད་དཔེ་བྱས་ན་ད་ལོའི་ད་ལོའི་དེ་ཁྱབ་བསྒྲགས་རྫུན་མ་བཟོ་ཡས་གཅིག་ནང་ལ་དཔེར་ན། དབུས་གཙང་སྤྱི་འཐུས་ཀྱི་འོས་མི་ལྷ་རྒྱ་རི་རྣམ་རྒྱལ་སྒྲོལ་དཀར་ལ་ཡང་དང་པོ་བྱས་རྗེས། གཞུང་འབྲེལ་གྱི་པར་ཆ་ཚང་ཡོད་པ་དེ་ནས་ཟུར་འདོན་བྱས་ནས་བཀོག་བྱས། པར་རྙིང་པ་གཉིས་སྦྱར་བྱས་ལྟ་དང་ས་མི་དེ་ནས་མཉམ་དུ་འགྲོ་གི་ཡོད་ད་ལབ་པའི་དེ་འདྲས་ཡག་པོ་བལྟས་ཡོང་དུས་དེ་གཞུང་འབྲེལ་གྱི་སྐོར་སྐྱོད་ལས་རིམ་གྱི་ནང་ལ་ཡང་ཆེན་པོ་གི་པར་འདི་འདྲས་ཤིག་རེད་འདུག་ཨ་ནི་འདི་འདི་ཁོ་ཟུར་དུ་བཏོན་བྱས་ཨ་ནི་ངན་པ་ལག་འབྲེལ་རེད་ལབ་འདི་འདྲས་འདི་འདྲས་ཀྱི་པར་བྱས་ཡོང་དུས་ཨ་ནི་འགའ་ཤས་ཅིག་གིས་འདི་ལ་འདི་དངོས་གནས་རེད་བཞག་བསམ་བརྟག་དཔྱད་མ་བྱས་པ་བྱས་དངོས་གནས་རེད་བཞག་བསམ་ཡས་ཅན་ཨ་འདི་གི་ཐོག་ནས་བསམ་ཚུལ་བསྒྱུར་བ་དེ་ཡང་འདི་འདྲས་ཡོང་གི་རེད་པ་བྱས་ཙང་གཟབ་གཟབ་བྱེད་དགོས་པ་དེ་དཔེ་གནད་འགག་ཆེན་པོ་རེད་བཞག་ཨ་ནི་པར་ཅིག་མཐོང་པ་ཙམ་གྱིས་ལམ་སང་ཡིད་ཆེས་མ་བྱས་ཡ་སྒྲ་ཅིག། སྒྲ་ཡིན་པས་ནི་སྒྲ་རྫུན་མ་བཟོ་ཡ་ཡང་ན། སྒྲ་མ་ཡིན་པའི་འདི་འདྲའི་རྣམ་པ་དེ་གཉིས་ཟུང་སྦྱོར་བྱས་ཨ་ནི་གསར་པ་བཟོ་ཡ་འདི་འདྲའི་ཡོང་གི་ཡོད་རེད་བྱས་ཙང་སྤྱི་ཚོགས་དྲ་ལམ་ཟེར་མཁན་འདི་ཁོ་ལག་ཆ་དང་སྡིངས་ཆ་གཅིག་རེད་འདི་ཁྱབ་སྤེལ་ཆེད་ལ་བེད་སྤྱོད་དེ་ཡོད་རེད་དེ་ཡིན་ནས་ཀུན་སློང་ཁོ་རང་རང་གི་ཐོག་ནས་ཨ་ནི་དམའ་འབེབས་འཁྱོག་བཤད་བྱས་ཨ་ནི། མགོ་གཡོག་དེ་ལས་པའི་ནི་དེ་འདྲ་ཡོང་གི་ཡོད་པ་སོང་ཙང་ཨ་ནི་ཁྱབ་བསྒྲགས་བྱེད་མཁན་ཡིན་པའི་ཐོག་ནས་གཟབ་གཟབ་བྱེད་དགོས་ཡ་ཨ་ནི་ཉན་མཁན་ཡིན་པའི་ཐོག་ནས་གཟབ་གཟབ་བྱེད་དགོས་ཡ་བརྟག་དཔྱད་བྱེད་ཡ་དེ་ཚོའི་ཐད་ང་ཚང་མའི་གིས་ཐུགས་སྣང་བཞག་དགོས་ཡ་དེ་དཔེ་གནད་འགག་ཆེན་པོ་རེད་བསམ་གྱི་འདུག། རེད། དགེ་བཤེས་ངག་དབང་བསམ་ལགས་འདི་ཐད་ལ་དགོངས་ཚུལ་ཅིག་གསུངས་དང་ད་དཔེར་ན་ཨ་མི་རི་ཀའི་ནང་ལ་ཡིན་པ་ཡིན་ནས་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོ་གི་ཨ་རིའི་སྲིད་འཛིན་འོས་བསྡུའི་སྐབས་སུ་ར་ཤི་ཡའི་གིས་ད་གཙོ་བོ་སྤྱི་ཚོགས་དྲ་རྒྱ་དྲ་ལམ་ཁག་ནང་ལོགས་ལ་སིམ་འཛུལ་བྱས་ནས་སྤྱི་ཚོགས་དྲ་ལམ་ཁག་ནང་ལ་ཐེ་གཏོགས་བྱས་བ་བྱས་ནས་དེ་ནས་ད་གང་ལྟར་སིམ་འཛུལ་བྱས་ནས་ཨ་མི་རི་ཀའི་འོས་བསྡུ་གི་ཁ་ཕྱོགས་ལ་ཧ་ལམ་འགྱུར་བ་བཏང་ཐུབ་ཡོད་པ་ཅིག་ད་འདི་ནང་ལ་ཨ་མི་རི་ཀའི་ནང་ལ་གླེང་སློང་ཤུགས་ཆེན་པོ་ཞེ་པོ་ཅིག་ཡོང་གི་ཡོད་རེད་དེ་ག་ནང་བཞིན་བོད་པའི་གི་ད་གང་ལྟར་བཙན་བྱོལ་ནང་གི་སྔོན་འགྲོ་དང་དངོས་གཞི་གི་འོས་བསྡུའི་སྐབས་སུ་རྒྱ་མིས་ཀྱི་ལག་པ་འཆང་གི་ཡོད་པ་ཅིག་ཡང་དྲ་བ་ལ་གང་ལྟར་སིམ་འཛུལ་བྱས་ནས་ཤུགས་རྐྱེན་གཏོང་ཐབས་བྱེད་ཀྱི་ཡོད་པས་ཀྱི་དོགས་གཞི་བྱེད་མཁན་མང་པོ་ཞིག་ཡོང་གི་འདུག་ད་དེ་འདྲ་བྱེད་དུས་ཙམ་པ་ཡང་བོད་པ་ཚོ་གིས་དམིགས་བསལ་འོས་བསྡུའི་སྐབས་སུ་གཟབ་ནན་བྱེད་དགོས་ཡ་འདྲ་བ་དེ་འདྲ་ག་རེ་རེ་ཅིག་གཟིགས་ཀྱི་འདུག། བོད་པའི་སྲིད་སྐྱོང་དང་འབྲེལ་བའི་སྐོར་ལ་དེ་འདྲ་དངོས་འབྲེལ་འོས་ཤོས་ག་འདུག་བལ་ཡུལ་ནང་ལ་གནས་ཚུལ་ཅིག་བྱུང་བསྡད་ཡོད་རེད་བལ་ཡུལ་གནས་ཚུལ་ཡོང་ཡ་དེ་གང་ལྟར་དེའི་སྐབས་སུ།

གང་ལྟར་འོས། ཨ། ད་ལྟ་དཔེར་ན་འོས་མི་གཉིས་ལ་གཏན་འཁེལ་ཡོང་གི་རེད། འོས་མི་གཉིས་དེ་ཕྱོགས་གཅིག་བཟུང་ནས་ད་ང་ཚོ་ཕར་ཚུར་བཀའ་མོལ་ག་རེ་གནང་བ་ཡིན་ན་མཐའ་མའི་གྲུབ་འབྲས་དེ་ལ་འོས་མི་གཅིག་ལ་གང་ལྟར་སྲིད་སྐྱོང་གི་ད་ཞབས་བཀྱག་དེ་ཐོབ་ཀྱི་རེད་པ། ད་དེ་གྲུབ་འབྲས་དེ་ད་དེ་གྲུབ་འབྲས་ངེས་ཅན་དེ་འདི་རེད། ད། མི་དགོས་ཡའི་གྲུབ་འབྲས་ག་རེ་རེད་ཟེར་ན། འོས་མི་གཉིས་ཀྱི་ཕྱོགས་བཟུང་ནས་མི་མང་འཁྲུགས་བསྡད་རྒྱུ་དེ། འོས་མི་གཉིས་དེ་ད་གང་ལྟར་རྒྱལ་ཕམ་བརྒྱ་ཆ་རུ་གཏན་འཁེལ་ནས་སྲིད་སྐྱོང་སུ་གཏན་འཁེལ་བ་ཡིན་ན་དེ་ནས་དེ་གཏན་འཁེལ་བའི་ཉིན་མོ་ནས་ཁོ་གཉིས་གཉིས་བར་དུ་འཁོན་འཛིན་དེ་ཞི་གི་རེད་ཟེར་ན་ཞི་གི་ཡོད་མ་རེད་ད། ཉིས་སྟོང་བཅུ་དྲུག་གི་འཁོན་འཛིན་ད་ལྟ་ཡང་ལས་བསྡད་ཡོད་རེད། བྱས་ཙང་འདིས་ང་ཚོ་དཔེ་གཟབ་གཟབ་བྱེད་དགོས་རེད་ག་རེ་ཟེར་ན་ང་ཚོ། ལུང་པ་ཡོད་མ་རེད་པ་ལུང་པ་མེད་དུས་རང་དབང་ཅན་གྱི་ཆབ་སྲིད་ཚོགས་པ་གྱི་བསམ་ཚུལ་ཞིག་ནི་ཕར་ཚུར་འགལ་འདུ་ཟིན་ནས་བསྡད་དེ་ཡང་དེ་དང་ང་རང་ཚོ་འཐབ་རྩོད་ཀྱི་རང་གཤིས་ཅན་གྱི་མི་རིགས་ཅིག་ཡིན་པའི་ཆ་ནས་ཅིག། གང་ལྟར་གནད་འགག་མི་མཐུན་པ་ཏོག་ཙམ་ཡོང་བ་ཡིན་ན་རྩ་བའི་ང་རང་ཚོ་དཔུང་སྒྲིལ་ས་དེ་གང་ལྟར་བོད་ཀྱི་རྩ་དོན་དང་དཔུང་སྒྲིལ་གྱི་དེ་དགོངས་པ་དེ་དག་འོས་མི་བཞེངས་མཁན་ཡིན་ན་རེད་འོས་ལ་འོས་བླུག་མཁན་ཡིན་ན་རེད་དེ་བར་གྲོས་མོལ་གནང་མཁན་ཡིན་ན་གང་ལྟར་སྐྱོན་བཅས་ཆ་ཚང་གི་སྣེ་འཁྲིད་དགོས་ཡ་གལ་ཆེན་པོ་རེད་བསམ་ས་དྲན་གྱི་འདུག། བརྩོན་འགྲུས་ལགས་འདི་ཐད་ལ་དགོངས་ཚུལ་གཅིག་གསུངས་དང་ད་ང་ཚོའི་བཙན་བྱོལ་ནང་གི་འོས་བསྡུ་གི་སྐབས་སུ་ད་མང་པོ་གཅིག་ལ་དོ་སྣང་གཅིག་གང་ལྟར་དངངས་འཚབ་ཡོང་ཡས་གཅིག་དེ་རྒྱ་ནག་གི་ཡང་འདི་འདྲས་གཅིག་ད་འབྲེལ་ཡོད་འདི་འདྲས་ཀྱི་སིམ་འཛུལ་བྱས་ནས་འོས་བསྡུ་གི་ལས་རིམ་འདི་འདྲས་ལ་ཤུགས་རྐྱེན་གཏོང་ཐབས་བྱེད་ཀྱི་ཡོད་པས་ཀྱི་བློ་འཚབ་བྱེད་མཁན་འདི་འདྲས་ཡོང་གི་འདུག་འདི་ཐད་ལ་ཁྱོད་རང་ལ་གཅིག་དགོངས་ཚུལ་འདྲ་བོ་གཅིག་ག་འདྲས་ཡོད་བས།

མི་དེ་དང་ཨ་ནི་ལས་བྱེད་མཁན་དེ་ཁོ་ཚོ་ཁོང་གཙོ་བོ་དེ་ཁོ་ཚོ་བོད་པ་རང་བེད་སྤྱོད་གཏོང་གི་འདུག་ཨ་ནི་ད་ང་ཚོའི་ད་ལྟ་འོས་བསྡུ་བྱས་པའི་ལས་རིམ་འདི་འདྲའི་ནང་ལ་ད་ང་ཚོ་སྤྱི་ཚོགས་དྲ་ལམ་ནང་ལ་ཡ་རྟ་འཕྲིན་ཚོགས་པ་ཡིན་པ་ཡིན་ནའི་རེད WhatsApp ཀྱི་འདི་འདྲའི་རུ་ཁག་ཡིན་པ་ཡིན་ནའི་རེད་འདི་ཚོའི་ནང་ལ་ད་རྒྱ་མི་གི་ལས་ཀ་འདི་སྐུལ་སློང་བྱས་འདི་གི་བོད་པའི་སྤྱི་ཚོགས་ནང་དཀྲུག་མཁན་འདི་ཚོ་བོད་པ་རང་ཆགས་བསྡད་ཡོད་རེད། ཁོང་ཚོས་བོད་པ་རང་བོད་པའི་མིང་རང་གིས་བོད་སྐད་རང་བརྒྱབ་བྱས། བོད་པའི་ནང་ལོགས་དཀྲུག་ཡག་དཀྲུག་པའི་སྐབས་ལ་ཕྱོགས་གཅིག་ལ་ཤུགས་ཡག་པོ་གཅིག་བྱས་ཡང་ན་ཕྱོགས་གཞན་པ་ཞིག་ལ་ཤུགས་སྡུག་པོ་གཅིག་བྱས་འདི་བྱས་ཡོང་དུས་གཞན་པའི་མི་དེ་ཚོས་གཅིག་ལ་རྒྱབ་སྐྱོར་བྱས་དང་གཅིག་ལ་ཡ་རྒྱབ་འགལ་བྱས་དེ་བྱས་སྤྱི་ཚོགས་ནང་དེ་འདྲ་བྱས་ནས་དཀྲུག་ཡོང་གི་ཡོད་རེད་རྣམ་པ་བསྟན་པའི་སྐབས་ལ་གང་མི་གང་ཟག་གང་རུང་གཅིག་ལ་ཡ་རྒྱབ་སྐྱོར་བྱེད་ཀྱི་ཡོད་རྣམ་པ་འདྲ་བོ། དངོས་སུ་དམིགས་ཡུལ་གཙོ་བོ་དེ་སྤྱི་ཚོགས་ནང་དཀྲུག་ཡག་རང་དེ་འདྲས་བྱེད་ཀྱི་ཡོད་རེད། བྱས་ཙང་དེ་སྤྱི་ཚོགས་ནང་ཡོང་གི་ཡོད་པ་དེ་ཉག་གཅིག་རེད། བྱས་ཙང་དེ་འདྲའི་ཐོག་ནས་ང་ཚོ་གཟབ་གཟབ་བྱེད་དགོས་ཡག་དེ་དཔེ་གནད་འགག་ཆེན་པོ་རེད་ཤག། སིམ་འཛུལ་ཟེར་དུས་རྒྱ་མི་ལ་ནི་ཞེད་སྣང་ཚ་བོ་ཁེགས་ཡོད་མ་རེད། དེའི་གཙོ་བོ་དེ་བོད་པ་རང་ལ་ཡ་ལས་ཀ་བསྐུལ་བྱས་བོད་པའི་སྤྱི་ཚོགས་རང་ལ་ཡ་དཀྲུག་ཡག་གི་ལས་ཀ་འདི་བྱེད་ཀྱི་ཡོད་རེད་བྱས་ཙང་ང་ཚང་མས་ཀྱིས་དེ་དུས་དེ་འདྲས་ལ་ཡ་གཟབ་གཟབ་བྱེད་དགོས་པ་དེ་གནད་འགག་ཆེན་པོ་རེད་ཤག། ལགས་སོ་ད་དུས་ཚོད་ཀྱིས་རྐྱེན་པས་ད་རིང་གི་ལས་རིམ་འདི་འདི་ནས་མཚམས་བཞག་དགོས་ཐུག་སོང་ད་རིང་གི་ལས་རིམ་འདིའི་ནང་ལ། ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ལ་གནས་སྡོད་གནང་མཁན་ཐུབ་བསྟན་ལྕགས་རི་ཤར་ལགས་དང་བོད་དོན་ལས་འགུལ་བ་བསྟན་འཛིན་བརྩོན་འགྲུས་ལགས་དེ་ག་ནང་བཞིན་བཞུགས་སྒར་རྡ་རམ་ས་ལར་གནས་སྡོད་གནང་མཁན་དགེ་བཤེས་ངག་དབང་བསོད་ནམས་ལགས་གསུམ་ཕེབས་ནས་དཔྱད་གླེང་ཞིབ་ཚགས་པོ་གནང་བ་ལ་ཐུགས་རྗེ་ཆེ་ཞུ། ཐུགས་རྗེ་གནང།